དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ། རབ་གནས་ཆུ་མོ་ཡོས་གི་ལོ་གི། བོད་ཟླ་བཅུ་བའི་ཚེས་པ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བཅུ་གཅིག་གི་ཚེས་བཅུ་དྲུག་གཟའ་ཕུར་བུ་རེད། ང་བོད་རྒྱལ་ཡིན་བྱམས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་ཨ་མི་རི་ཀའི་སྲིད་འཛིན་དང་རྒྱ་ནག་གི་གཙོ་འཛིན་རྣམ་གཉིས་ཐུག་འཕྲད་ཀྱི་སྐབས་དང་བསྟུན་ནས་བོད་མི་ཚོས་རྒྱ་ནག་གིས་བོད་ཐོག་འཛིན་པའི་སྲིད་བྱུས་ལ་ངོ་རྒོལ་སྐད་འབོད་བྱས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང། རྒྱལ་སྤྱིའི་ཕེན་རྩོམ་པ་པོའི་མཐུན་ཚོགས་ཀྱིས་བཙོན་འོག་ཏུ་ཚུད་པ་གི་རྩོམ་པ་པོ་བཞི་འཕྲལ་དུ་གློད་གྲོལ་ཡོང་ཆེད། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱབ་སྐྱོར་ལས་འགུལ་སྤེལ་དགོས་པ་གི་དགོས་འདུན་བཏོན་པ་གི་ནང།

ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོ་གི་དཔལ་འབྱོར་མཉམ་འབྲེལ་གྱི་ཆེས་མཐོ་གི་ཚོགས་འདུ་གི་སྟེང་ང། ཨ་མེ་རི་ཁའི་སྲིད་འཛིན་དང་རྒྱ་ནག་གི་གཙོ་འཛིན་རྣམ་གཉིས་ཐུག་འཕྲད་ཀྱི་སྐབས་དང་བསྟུན་ནས་བོད་མི་ཚོས་རྒྱ་ནག་གི་བོད་ཐོག་འཛིན་པའི་སྲིད་བྱུས་ལ་ངོ་རྒོལ་སྐད་འབོད་ཤུགས་ཆེན་པོ་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་སྟག་ལྷ་རྒྱལ་གྱིས་ཕྱོགས་བསྡུས་བྱས་ནས་རྒྱང་སྲིང་ཞུས་པ་ཞིག་ལ་གསན་རོགས་ཞུ། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ནི་ཟླ་བ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་རིའི་ནུབ་རྒྱུད་ཀྱི་གྲོང་ཁྱེར་སན་ཧྥི་རན་སི་སི་ཀོ་རུ་ཐོན་པ་དང་མཉམ་དུ་སན་ཧྥི་རན་སི་སི་ཀོའི་རྒྱལ་སྤྱིའི་གནམ་ཐང་དང་ཞི་ཅིན་ཕིན་གྱི་བརྒྱུད་ལམ་དེ་བཞིན་ཞི་ཅིན་ཕིན་འདུག་སའི་མགྲོན་ཁང་སོགས་སུ་གཞི་རྒྱ་ཆེན་པོའི་ངོ་རྒོལ་གྱི་འགོ་བརྩམས་ཡོད་པ་དང་ཆབས་ཅིག་ཏུ་ཨ་རི་ནས་སློབ་སྦྱོང་བྱེད་བཞིན་པའི་སློབ་མས་གཙོས་རྒྱ་རིགས་ཁག་ཅིག་གིས་དགའ་བསུའང་ཞུས་ཡོད་པ་རེད། ད་རེས་ཞི་ཅིན་ཕིན་ལ་ངོ་རྒོལ་བྱེད་སྟངས་དེ་ས་གནམ་གཉིས་ཀ་ནས་ཞུས་ཡོད་པ་ལྟར་དེ་ཡང་གཙོ་བོ་བོད་དང་ཡུ་གུར་བ་ཧོང་ཀོང་བ་རྒྱ་རིགས་དམངས་གཙོ་དོན་གཉེར་བ་བཅས་ཀྱི་ལག་ཏུ་བོད་ཀྱི་རྒྱལ་དར་དང་ཤར་ཏུར་ཀི་སི་ཐན་གྱི་རྒྱལ་དར་ད་དུང་སྟེང་ལ་གུང་ཁྲན་ཏང་མ་ཤི་བར་དུ་བདེ་འཇགས་ཀྱི་ཉི་མ་གཅིག་ཀྱང་མེད་བོད་རང་དབང་ཧོང་ཀོང་རང་དབང་ཤར་ཏུར་ཀི་སི་ཐན་རང་དབང་ལ་སོགས་བྲིས་པའི་འཕྲེད་དར་ཕྱར་ནས་མི་རིགས་རྩ་རྫོགས་ཀྱི་སྲིད་ཇུས་ངན་པའི་རིགས་འཕྲལ་མར་མཚམས་འཇོག་དགོས་ཞེས་སྐད་འབོད་བྱེད་ཕྱིར་ངོ་རྒོལ་དྲག་པོ་བྱས་ཡོད་པ་དང། དེ་བཞིན་དུ་རྒྱ་རིགས་དམངས་གཙོ་དོན་གཉེར་བ་ཁྲིན་ཝེ་མིན་སོགས་ཀྱིས་གོ་སྒྲིག་བྱས་པའི་གནམ་གྲུ་ཞིག་གི་སྟེང་ལ་གུང་ཁྲན་ཏང་ཕམ་པར་རྒྱོབ་ཧོང་ཀོང་རང་དབང་བོད་རང་དབང་ཡུ་གུར་བ་རང་དབང་ཞེས་བྲིས་པའི་འཕྲེད་དར་ཆེན་པོ་ཞིག་བཏགས་ནས་སན་ཧྥི་རན་སེ་སི་ཀོ་གྲོང་ཁྱེར་གྱི་བར་སྣང་དུ་འཕུར་སྐོར་བྱས་པར་ཧ་ལམ་གྲོང་ཁྱེར་དེའི་མི་མང་བས་མཐོང་ཡོད་པ་རེད། ཞི་ཅིན་ཕིང་ལ་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་ཞུས་ཡོད་པའི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱིས་ཞི་ཅིན་ཕིང་ནི་འགྲོ་བ་མིའི་ཉེས་ཅན་པ་ཞིག་ཡིན་པའི་ངེས་པའི་གནས་ཚུལ་དེ་འཛམ་གླིང་མི་མང་ལ་ངོ་སྤྲོད་བྱེད་རྒྱུ་ནི་ང་ཚོའི་འོས་འགན་ཡིན་ཞེས་གསུངས་ཡོད་པ་རེད།
ཞི་ཅིན་ཕིང་དྲ་ཚིགས་ནང་ད་དངོས་གནས་ཀྱི་འཛམ་བུ་གླིང་གི་ད་འགྲོ་བ་མི་གི་གཅིག་ད་མིའི་ཉེས་ཅན་པ་དེ་འདྲ་གཅིག་ལ་ང་ཚོ་ངོས་འཛིན་བྱེད་ཀྱི་འཇུག་དགོས་རེད་བསམ་གྱི་འདུག་གཅིག་ནས་ལྟ་དེ་ཕྱིར་ནང་མང་ལ་ཁ་ཡོད་རེད་མི་རིགས་རྩ་མེད་བཟོ་དགོས་ནས། ཨ་ནི་སྐད་ཡིག་རྩ་མེད་གཏོང་གོ་ནི། ད་ཐ་ན་ད་ཕྲུ་གུ་ད་ད་ཕ་མ་བར་དུ་ནི་ད་འདི་གི་འཛམ་གླིང་གི། ད་ཕྲུ་གུ་ཚང་མ་བཅའ་སྡོད་སློབ་གྲྭ་འཇོག་གོ་ནི་འདི་མོ་གི་ནི་ཏང་མང་ང་ཚོ་གི་འདི་ཚང་མ་ད་ང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་ད་ད་ཏང་གི། ལས་འགུལ་འདི་གི་ནང་ད་མཉམ་ཞུགས་བྱེད་ནི་དངོས་གནས་ཀྱི་ཅིག། འཛམ་བུ་གླིང་གི་ད་འགོ་ཁྲིད་རེད་ད་ནང་བཞིན་གི་མི་མང་རེད། ཚང་མ་ལ་ད་ཞི་ཅིན་ཕིན་གདུག་རྩུབ་ཅན་གྱི་ཅིག་མི་གཅིག་ཡིན་པ་དེ་ང་ཚོ་གི་ངོ་སྤྲོད་ཅིག་དགོས་ཡ་དང་ཨ་ནི་དེ་འཛམ་བུ་གླིང་ལ་ཤེས་དགོས་ཀྱི་འཇུག་དགོས་ཡ་དེ་ད་ང་ཚོ་གི་དེ་འགན་གཙོ་བོ་གཅིག་རེད་བསམ་གྱི་འདུག། འདས་པའི་ལོ་ཤས་སུ་ཨ་རི་དང་རྒྱ་ནག་གི་འབྲེལ་བ་ཡག་པོ་མ་བྱུང་སྟབས་རྒྱལ་ཁབ་གཉིས་བར་ཚོང་ལས་དང་དམག་དོན་ཐའེ་ཝན་འགྲོ་མིའི་ཐོབ་ཐང་སོགས་ཀྱི་རྩོད་གཞི་མང་པོ་ཞིག་བྱུང་བ་དང་ཉེ་བའི་དུས་ནས་ཨ་རི་དང་རྒྱ་ནག་གི་འབྲེལ་བ་ཇེ་བཟང་ལ་ཅུང་ཞིག་སོང་དང་འགྲོ་བཞིན་པའི་སྐབས་ཤིག་ལ་ཞི་ཅིན་ཕིན་ལོ་དྲུག་གི་རྗེས་སུ་ད་གཟོད་ཨ་རིའི་ནང་ཡོང་བ་རེད། རྩ་བའི་ཆ་ནས་ད་རེས་ཨ་རིའི་གྲོང་ཁྱེར་སན་ཧྥི་རན་སི་སི་ཀོ་རུ་ཨེ་ཤེ་ཡ་ཞི་བདེ་རྒྱ་མཚོ་དཔལ་འབྱོར་མཉམ་སྦྲེལ་གྱི་ཆེས་མཐོའི་ལྷན་ཚོགས་འཚོག་བཞིན་ཡོད་པ་ལྟར་ཞི་ཅིན་ཕིན་ཚོགས་འདུ་དེར་ཞུགས་ཆེད་ཡོང་བ་དང། ཚོགས་འདུའི་ཟུར་ནས་ཨ་རིའི་སྲིད་འཛིན་ཇོ་བྷེ་ཌེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གཉིས་ཐུག་འཕྲད་གནང་ཡོད་པ་རེད། གནད་དོན་དབྱེ་ཞིབ་པ་ཚོས་ཨ་རི་དང་རྒྱ་ནག་གི་དབུ་ཁྲིད་རྣམས་ཀྱི་མཇལ་མོལ་དེ་གལ་ཆེན་པོ་ཞེ་དྲག་ཆགས་ཡོད་མོད་འོན་ཀྱང་བློ་ཡིད་ལས་འདས་པའི་གྲུབ་འབྲས་ཤིག་ཐོན་མི་སྲིད་པ་ཚོད་དཔག་བྱས་ཡོད། ཨ་རིའི་སྲིད་འཛིན་ཇོ་བྷེ་ཌེན་མཆོག་ཚེས་བཅུ་བཞི་ཉིན་ལམ་ལ་ཆས་ཁར་གསར་འགོད་པར། ཨ་རི་དང་རྒྱ་ནག་གི་འབྲེལ་བར་གཡོ་འགུལ་བྱུང་ནས་ལོ་གཅིག་གི་རྗེས་སུ་ཡང་བསྐྱར་བརྟན་ལྷིང་ཡོང་ཆེད་འབད་རྩོལ་བྱ་རྒྱུ་དང་གལ་ཏེ་འགལ་ཟླ་ལ་ཐུག་ཚེ་ཁ་པར་གྱི་ལམ་ནས་ཕན་ཚུན་ལ་འགྲེལ་བཤད་བྱེད་ཆོག་པ་ཞིག་ཡོང་ཆེད་དང་ལྷག་པར་དུ་ཨ་རི་དང་རྒྱ་ནག་གི་དམག་དཔུང་བར་གྱི་འབྲེལ་ལམ་སླར་གསོའི་ཆེད་དུ་ཡིན་པ་གསུངས་ཡོད་ཀི། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ཨ་རི་ཡོང་བར་ངོ་རྒོལ་བྱེད་མཁན་བོད་ཀྱི་གཞོན་ནུ་ཚོགས་པ་དང་བོད་རང་བཙན་སློབ་ཕྲུག་ཚོགས་པ་ས་གནས་བོད་མི་སོགས་ཡོད་པ་མ་ཟད་བོད་མི་མང་སྤྱི་འཐུས་ལྷན་ཁང་གི་བྱང་ཨ་རིའི་སྤྱི་འཐུས་བསྟན་འཛིན་འཇིགས་མེད་དང་དོན་གྲུབ་ཚེ་རིང་རྣམ་པ་གཉིས་ཀྱིས་ཚེས་བཅུ་བཞི་ཉིན་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་ནས་བོད་རྒྱའི་འབྲེལ་མོལ་སླར་གསོ་ཡོང་རྒྱུར་ཨ་རིའི་སྲིད་འཛིན་ཇོ་བྷེ་ཌེན་མཆོག་གིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་སྐུལ་འདེད་བྱེད་དགོས་ཞེས་འབོད་སྐུལ་གནང་ཡོད་པ་རེད། ཞི་ཅིན་ཕིན་ཨ་རིར་མ་ཡོང་གོང་ཨ་རིའི་སྐྱོན་དང་ཞན་ཆ་ངན་མཚང་རྐྱང་རྐྱང་བཤད་པའི་རྒྱ་ནག་གཞུང་འབྲེལ་གསར་འགྱུར་སྨྱན་བྱད་ཁག་གི་ལངས་ཕྱོགས་ལ་གློ་བུར་དུ་འགྱུར་བ་བྱུང་ནས་ཞི་ཅིན་ཕིན་གྱིས་ཨ་མི་རི་ཀར་ཨ་རིའི་ཞིང་པ་རྒད་པོ་ཞིག་དང་ཁ་བརྡ་བྱས་པའི་ཚུལ་དང་དེ་མིན་སྐད་གྲགས་ཆེ་བའི་ཨེན་བྷི་ཨེའི་སྤོ་ལོའི་འགྲན་བསྡུར་ལ་བལྟས་ཚུལ་དེ་མཚུངས་སུ་ཨ་རིའི་རོལ་དབྱངས་ཚན་ཁག་འགའ་རྒྱ་ནག་ནང་ཡོང་བ་སོགས་ཨ་རི་དང་རྒྱ་ནག་གི་མཛའ་བརྩེའི་འབྲེལ་ལམ་བསྒྲགས་ནས་དྲང་ཕྱོགས་ཀྱི་རྣམ་འགྱུར་ཞིག་བསྟན་ཡོད་མོད། འོན་ཀྱང་ད་དུང་ཡང་མུ་མཐུད་ནས་ཨ་རི་གཞུང་ནི་རྒྱལ་ཁབ་གཉིས་ཀའི་འབྲེལ་བར་གཏོར་བརླག་གཏོང་མཁན་དུ་ངོས་འཛིན་བྱས་ཡོད་པ་རེད། གནད་དོན་དབྱེ་ཞིབ་པས་དེ་ནི་ཞི་ཅིན་ཕིན་ཨ་རིར་འགྲོ་རྒྱུ་ཁོ་ནར་དམིགས་པ་ཞིག་ལ་ངོས་འཛིན་བྱས་ཡོད་ཀི། གོ་ལ་ཧྲིལ་པོས་དོ་སྣང་བྱེད་བཞིན་པའི་ཨ་རིའི་སྲིད་འཛིན་ཇོ་བྷེ་ཌེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གཉིས་ཀྱི་མཇལ་མོལ་མ་བྱས་གོང་ཙམ་སྟེ་ཟླ་བ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན། ཨ་རིའི་གྲོས་ཚོགས་ཀྱིས་ཨ་རི་དང་རྒྱ་ནག་གི་དཔལ་འབྱོར་དང་བདེ་འཇགས་ཞིབ་བཤེར་ལྷན་ཁང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོ་སྤེལ་ནས་རྒྱ་ནག་གཞུང་གིས་ཨ་རིའི་ཕྱི་འབྲེལ་ལག་ཆ་བྱས་ཏེ་ཨ་རིའི་གནོན་ཤུགས་ཕར་འགྱངས་ཐབས་བྱས་ནས་རང་གི་ནུས་པ་ཇེ་ཆེར་སྤེལ་ཐབས་བྱེད་ཀྱི་ཡོད་ཅེས་བཀོད་ཡོད་པ་མ་ཟད་སྙན་ཐོ་འགྲེམས་སྤེལ་སྐབས་ཨ་རིའི་གྲོས་ཚོགས་ཀྱི་ཨ་རི་དང་རྒྱ་ནག་གི་དཔལ་འབྱོར་དང་བདེ་འཇགས་ཞིབ་བཤེར་ལྷན་ཁང་གི་འགན་འཛིན་གཞོན་པས་ད་ལྟའི་ཆར་རྒྱ་ནག་ལ་མཚོན་ན་ཕྱི་དང་ནང་གཉིས་ཀ་ནས་འགལ་རྐྱེན་སྣ་ཚོགས་ཤིག་ལ་ཐུག་ཡོད་མོད་འོན་ཀྱང་ཞི་ཅིན་ཕིང་གིས་ཕྱི་ལ་རྒྱ་བསྐྱེད་དང་ཨ་རིའི་ཁ་གཏད་ནས་ལངས་རྒྱུའི་ཧམ་སེམས་ལ་འགྱུར་བ་ཅི་ཡང་བྱས་མེད་ཅེས་གསུངས་ཡོད་པ་རེད། ཨ་རིའི་སྲིད་འཛིན་ཇོ་བྷ་དིན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གཉིས་ཟླ་བཅུ་གཅིག་པའི་ཚེས་བཅོ་ལྔའི་ཉིན་ཨ་རིའི་སན་ཧྥི་རན་སི་སི་ཀོ་གྲོང་ཁྱེར་གྱི་ཉེ་འཁྲིས་སུ་ཆགས་པའི་ཧྥེ་རོ་ལེ་ཞེས་པའི་གྲོང་དུ་མཇལ་མོལ་གནང་ཡོད་པ་དང་ཡུལ་གྲུ་གཉིས་ཀའི་གནད་དོན་དང་གོ་ལའི་ལས་དོན་ཁག་གི་སྐོར་ལ་དུས་ཡུན་ཆུ་ཚོད་བཞིའི་རིང་བཀའ་མོལ་གནང་འདུག་ཆེས་མཐོའི་དཔལ་འབྱོར་གྱི་ཚོགས་ཆེན་འདིའི་ནང་རྒྱལ་ཁབ་ཉི་ཤུ་རྩ་གཅིག་གི་འགོ་ཁྲིད་དང་ཁེ་ལས་ཁག་གི་འགོ་ཁྲིད་བརྒྱ་ཕྲག་འགའ་ཞིག་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁ་ན་ཌ་གི་ནང Halifax རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་སུ་མཉམ་ཞུགས་ཀྱིས་གཏམ་བཤད་གནང་རྒྱུ་རེད། ཕྱི་ཚེས་བཅོ་ལྔ་གི་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་གི་ཐོག་གནས་ཚུལ་བཀོད་པར་གཞིགས་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁ་ན་ཌ་དང་ཡོ་རོབ། ཨ་མེ་རི་ཀ་བཅས་སུ་གཟིགས་སྐོར་གནང་རྒྱུ་གི་ཆེད་དུ་ཕྱི་ཚེས་བཅོ་ལྔ་གི་ཉིན་རྡ་རམ་ས་ལ་ནས་ཕེབས་ཐོན་གནང་ཡོད་ཅིང་སྲིད་སྐྱོང་མཆོག་ཕྱི་ཟླ་བཅུ་གཅིག་གི་ཚེས་བཅོ་ལྔ་ནས་ཉི་ཤུ་རྩ་གསུམ་གི་བར་ཁ་ན་ཌ་གི་ནང་གཟིགས་སྐོར་གནང་བའི་རིང་ཁ་ན་ཌ་གི་ཧེལ་ཧྥ་ཁི་སི་རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་སུ་གསུང་བཤད་གནང་རྒྱུ་དང་དེ་རྗེས་རྒྱལ་ས་ཨོ་ཊ་ཝ་ལ་ཁ་ན་ཌ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་མི་དང་གཞན་ཡང་གནད་ཡོད་མི་སྣ་ཁག་ལ་མཇལ་འཕྲད་གནང་རྒྱུ་དེ་བཞིན་སློབ་ཆེན་ཁག་དང་ས་གནས་ཀྱི་བོད་མི་ཚོ་ལ་གསུང་བཤད་གནང་རྒྱུའི་མཛད་རིམ་སོགས་ཡོད་འདུག་འདི་ལོ་གི་ཁ་ན་ཌ་གི་ཧེལ་ཧྥ་ཁི་སི་རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་དེ་བཞིན་ཕྱི་ཟླ་བཅུ་གཅིག་གི་ཚེས་བཅུ་བདུན་ནས་བཅུ་དགུ་གི་བར་ཉིན་གསུམ་གི་རིང་ལ་སྐོང་ཚོགས་གནང་གི་ཡོད་ལ་སྲིད་སྐྱོང་མཆོག་གིས་ཁ་ན་ཌ་གི་ནང་གི་མཛད་འཆར་ཁག་ལེགས་པར་གྲུབ་པའི་རྗེས་ཨ་མེ་རི་ཀའི་མན་ནེ་སོ་ཏཱ་མངའ་སྡེ་གི་ནང་ཕེབས་ནས་ཁུལ་དེར་གནས་སྡོད་བོད་མི་ཚོ་ལ་གསུང་བཤད་གནང་རྒྱུ་ཕྱི་ཚེས་ཉི་ཤུ་རྩ་དྲུག་གི་ཉིན། སྲིད་སྐྱོང་མཆོག་ཡོ་རོབ་ཏུ་ཕེབས་ནས་ཉིན་མ་གཉིས་རིང་སྦར་སེ་ལོ་ན་གི་ནང་ང་མཛད་འཆར་བསྐྱངས་པའི་རྗེས་བི་ཡ་ན་ལ་ཕེབས་ཐོན་གནང་རྒྱུ་ཡིན་འདུག་དེ་རྗེས་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་དང་གཉིས་ཉིན་གྲངས་གཉིས་རིང་ཧྥ་རན་སི་གི་རྒྱལ་ས་ཕ་རེ་སི་ལ་མཛད་འཆར་བསྐྱངས་པའི་རྗེས་ཕྱི་ཚེས་གསུམ་གི་ཉིན་རྒྱལ་ས་ལྡི་ལི་ལ་ཕྱིར་ཕེབས་ཐོན་གནང་རྒྱུ་ཡིན་ལུགས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་གི་སྟེང་གནས་ཚུལ་བཀོད་ཡོད་གི།

ཁོང་གིས་རྒྱལ་ཁབ་ལ་ཞབས་འདེགས་བསྒྲུབས་ནས་མི་ཚེ་དོན་དང་ལྡན་པ་ཞིག་བསྐྱལ་ཡོད། ཁོང་ཉིད་ནི་སྲིད་འཛིན་ཝཱ་ཁི་ལ་ཝི་ཧ་ཝེལ་ལས་ཁུངས་ཀྱི་སྤྱི་ཁྱབ་བློན་ཆེན་གྱི་ལས་ཁུར་བཞེས་ཤིང་དེ་རྗེས་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་གྱི་ལས་ཁུར་བཞེས་པའི་སྐབས་ནས་བཟུང་ངེད་ཀྱིས་ཁོང་ངོ་ཤེས་ཀྱི་ཡོད། ཁོང་གིས་ཕྱི་སྲིད་བློན་ཆེན་གྱི་ལས་ཁུར་བཞེས་པའི་སྐབས་ཤིག་ངེད་རང་ཕ་རག་ལ་བསྐྱོད་སྐབས་ཁོང་གི་ཁ་ཁྲིས་ན་མཉམ་དུ་སྡོད་རྒྱུ་གི་གོ་སྐབས་བྱུང། ངེད་ཀྱིས་ཁོང་གི་གནས་སྟངས་ལ་ངུ་ཚོད་ཞུ་གི་ཡོད། ཁོང་ནི་ངེད་ཀྱི་སེམས་ཐག་ཉེ་བའི་གྲོགས་པོ་ཟིག་བརྩི་གི་ཡོད་ལ། ཁོང་གི་གཡོ་བ་མེད་པའི་རྒྱབ་སྐྱོར་ལ་བཀའ་དྲིན་རྗེས་དྲན་ཞུ་གི་ཡིན་ཟེར་བཀའ་སྩལ་ཡོད་ཀི།

གློག་བརྙན་ཞིག་ཡིན། མགོ་ལོག་འཇིགས་མེད་ལགས་ཀྱིས་འཇིགས་བྲལ་ཞེས་པའི་གློག་བརྙན་དེ་དོན་གྲུབ་དབང་ཆེན་དང་མཉམ་དུ་བཟོ་སྒྲིག་གནང་བ་ལ་བརྟེན་ནས་རྒྱ་ནག་གཞུང་གིས་ཁོང་ཕྱི་ལོ་ཉིས་སྟོང་བརྒྱད་ནས་ཉིས་སྟོང་བཅུ་གཉིས་ཀྱི་བར་ཐེངས་གསུམ་ལ་བཙོན་འཇུག་བྱས་ནས་སྡུག་སྦྱོང་མནར་གཅོད་བཏང་བའི་མཐའ་མར་ཁོང་བཙན་བྱོལ་ནང་བྲོས་བྱོལ་དུ་ཕེབས་ཐུབ་པ་ཞིག་རེད།

ལོ་འདིར་ཡང་ཕན་རྩོམ་པ་པོའི་མཐུན་ཚོགས་ཀྱིས་ཛ་དྲག་གི་བཙོན་འོག་ཏུ་ཚུད་པ་གི་རྩོམ་པ་པོ་བཞི་གློད་གྲོལ་གྱི་ཆེད། རྒྱལ་སྤྱིའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་ལས་འགུལ་སྤེལ་དགོས་པ་གི་མིང་ཐོ་བཏོན་པ་གི་ནང། བོད་ནང་རྒྱ་ནག་གི་ལོ་བཅུ་ཐམ་པ་གི་བཙོན་འཇུག་ཁྲིམས་ཐག་བཅད་པ་གི་རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་མཚན་ཀྱང་བཏོན་ཡོད་ཅིང། རྒྱལ་སྤྱིའི་ཕན་ཡན་ལག་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཀྱིས་བཞུགས་སྒར་ས་རཱ་མཐོ་སློབ་ཏུ་དུས་དྲན་སྲུང་བརྩི་གནང་སྐབས། ཕན་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཀྱི་ཚོགས་མི་དང་བོད་མི་མང་སྤྱི་འཐུས་པད་མ་མཚོ་ལགས་ནས། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཉི་མ་འདིར་ཨ་མི་རི་ཁ་གི་ནང་འབྱོར་ཡོད་པ་དེར་བརྟེན། རྒྱ་ནག་གཞུང་གིས་བོད་ནང་དམངས་གཙོ་དང་སྨྲ་བརྗོད་རང་དབང། འགྲོ་བ་མིའི་ཐོབ་ཐང་སོགས་ཀྱི་ཆེད་བཙོན་འཇུག་བྱས་པ་ཚོ་གི་དོན་དུ། དམངས་གཙོའི་རྒྱལ་ཁབ་ཀྱི་འགོ་ཁྲིད་ཚོས་ཚོང་འབྲེལ་དང་དཔལ་འབྱོར་ཨང་དང་བོ་ལ་མ་བཞག་པར། རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པ་དང་གླེང་སློང་བྱེད་དགོས་པ་གི་འབོད་སྐུལ་གནང་གི་འདུག།
རང་དབང་དང་དམངས་གཙོ་ལ་ཡང་རྒྱ་ནག་གཞུང་གིས་བཙན་གནོན་དང་མནར་གཅོད་ཚད་མེད་གཏོང་བཞིན་པ་དེའི་གནས་སྟངས་དེ་ལ་ཡང་ངེས་པར་དུ་གླེང་སློང་བྱེད་དགོས་ཡ་དང་དེའི་ཐོག་ལ་ཡང་མ་འོངས་པ་ལ་ཡིན་ན་རྒྱ་ནག་གཞུང་གི་སྲིད་འཛིན་ཞི་ཅིན་ཕིན་ཡིན་ན་རེད་དེ་མ་ཡིན་པའི་འགོ་ཁྲིད་སུ་དང་སུ་ཐུག་གི་ཡོད་ནའི་ཚོང་འབྲེལ་དང་དཔལ་འབྱོར་དེ་ཨང་དང་པོ་མ་བཞག་པའི་ཐོག་ནས་རང་དབང་དང་དམངས་གཙོ་དེ་ཨང་དང་པོ་བཞག་པའི་ཐོག་ནས་ནི། ཅིག་གླེང་སློང་བྱེད་དགོས་ཡ་དང། ཨ་ནི། ཅིག་དེའི་ཐོག་ལ་ཡ། དོ་ཁུར་གནང་དགོས་ཡ་དེ་ཁོང་རྣམ་པའི་འགན་རེད་ལ། ཨ་ནི། ཅིག་ང་ཚོའི་ངོས་ནས་ནི་དེ་དེ་བཞིན་གྱི། ཨ་ནི་འབོད་སྐུལ་ཞུ་ཡོད། ཕན་ཡན་ལག་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཀྱིས་བོད་མི་གཞོན་སྐྱེས་དང་རྩོམ་པ་བོ་སོགས་འདུ་འཛོམས་གནང་སྟེ། བཙོན་འོག་གི་རྩོམ་པ་པོ་གི་ཉིན་མོ་སྲུང་བརྩི་གནང་བ་གི་སྟེང། བོད་ནང་བཙོན་འོག་ཏུ་ཡོད་པ་གི་རྔ་བ་རྫོང་གི་རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱིས་ང་ཚོ་སད་རན་ཟེར་བ་སོགས། བོད་མིའི་བདེ་སྡུག་དང་འབྲེལ་བ་གི་དེབ་གྲགས་ཅན་མང་བོ་བཏོན་པ་དང། ཁྱུང་མཆུ་རྫོང་གི་རྩོམ་པ་པོ་བཟང་དཀར་འཇམ་དབྱངས་ལགས་ནས་འཕག་འཚག་རྒོད་པ་གི་སྨྲ་སྐྱེས་ཟེར་བ་གི་དེབ་བཏོན་པ། གསེར་རྟ་རྫོང་གི་རྩོམ་པ་པོ་གངས་སྐྱེས་སྒྲུབ་པ་སྐྱབས་ལགས་ནས་དུས་ཀྱི་ན་ཟུག་དང་དེ་རིང་གི་མིག་ཆུ་ཟེར་བ་སོགས་བཏོན་ནས་བཙོན་ཁང་དུ་ཚུད་པ་དང། རྣམ་སྲས་ལགས་ནས་སློབ་གསོ་དང་ཁོར་ཡུག་སྲུང་སྐྱོབ་གི་ལས་འགུལ་ཤུགས་ཆེར་སྤེལ་བ། རེབ་གོང་གི་རྩོམ་པ་པོ་རོང་བོ་དགེ་འདུན་ལྷུན་གྲུབ་ལགས་ཀྱིས། རྐང་གླིང་སྐྱ་བོ་དང་ཕྲེང་བ་ནག་པོ་སོགས་སྙན་དེབ་ཁག་ཅིག་བཏོན་ནས་སྙན་གྲགས་ཆེན་པོ་གྱུར་བ་གི་མཚོན། བོད་ནང་ལོ་མང་བཙོན་འཇུག་བྱས་པའི་རྩོམ་པ་པོ་ཁག་ཅིག་ངོ་སྤྲོད་བྱས་ཡོད་ཅིང། རྒྱལ་སྤྱིའི་ཕན་ཡན་ལག་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཀྱི་རྒྱུན་ལས་ཡེ་ཤེས་བསམ་གྲུབ་ལགས་ནས། བོད་ནང་གི་ཉེས་མེད་རྩོམ་པ་པོ་རྣམས་འཕྲལ་དུ་གློད་བཀྲོལ་དགོས་པ་དང། རྒྱ་ནག་གཞུང་གིས་དྲང་བདེན་མིན་པ་གི་སྲིད་བྱུས་ལག་བསྟར་བྱས་ཏེ། བོད་མི་དེ་འདྲ་མང་པོ་འཛིན་བཟུང་བཙོན་འཇུག་བྱས་པར་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་འགྲེལ་བརྗོད་གནང་གི་འདུག།

རྩོམ་པ་པོ་དེ་ཚོ་ལ་དམིགས་པའི་རྟགས་ནི་གཅིག་སྨྱུ་གུའི་རྩལ་ལ་བརྟེན་ནས་གཅིག་ང་ཚོ་གིས་གཅིག་འཐབ་རྩོད་ཅིག་ཅིག་བས་ཡང་གལ་ཆེན་པོ་མཐོང་གི་འདུག།
རྒྱལ་སྤྱིའི་ཕན་རྩོམ་པ་པོའི་མཐུན་ཚོགས་ཀྱིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་གི་ལོ་ནས་འགོ་བཙུགས་ཏེ་བཙོན་འོག་རྩོམ་པ་པོ་གི་ཉིན་མོ་སྲུང་བརྩི་གནང་ཡོད་ཅིང། ཕན་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོར་གསར་དུ་བཙུགས་པ་ནས་བཟུང། ཡུ་རོབ་དང་ཨ་ཧྥེ་རི་ཁ་ཨེ་ཤ་ཡ་སོགས་ཀྱི་ནང་རྒྱལ་སྤྱིའི་ཕན་རྩོམ་པ་པོའི་མཐུན་ཚོགས་ཀྱི་ཚོགས་ཆེན་ཁག་ཏུ་བཅར་ཏེ། རྒྱ་ནག་གི་བཙོན་དུ་ཚུད་པའི་བོད་ཀྱི་རྩོམ་པ་པོ་ཚོ་གི་རྩོམ་འབྲི་དང་སྨྲ་བརྗོད་རང་དབང། འགྲོ་མིའི་ཐོབ་ཐང་སོགས་ཀྱི་ཐད་དུ་གྲོས་ཆོད་སྔ་རྗེས་བཞག་ཐུབ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན།

ཁྱིམ་གསར་ལགས་ཀྱིས། ཨ་མེ་རི་ཀའི་ཧོ་ལི་ཝུ་དྲུ་གི་གློག་བརྙན་བཟོ་སྐྲུན་ཁང་གི་གྲགས་ཆེ་བའི་པར་ལེན་སྒྱུ་རྩལ་བ་སྐུ་ཞབས Brandon Cox ཅེས་པས་རྒྱ་གར་བྷོ་ལི་ཝུ་དྲུ་གི་གློག་བརྙན་བཟོ་སྐྲུན་ཁང་གི་པར་པ་སྒྱུ་རྩལ་བ་དང། བལ་ཡུལ་ནང་སྐད་གྲགས་ཆེ་བའི་པར་པ་སྐུ་ཞབས Shailendra སོགས་དང་ལྷན་དུ་མཉམ་ལས་ཀྱིས་བོད་བསྟན་སྲིད་མི་རིགས་དང། རང་དབང་སོགས་ཀྱི་ཆེད་དུ་རྒྱ་ནག་དམར་གཞུང་གི་བཙན་འཛུལ་བ་རྣམས་བོད་ནས་མཐར་སྐྲོད་གཏོང་རྒྱུ་གི་ཆེད་དུ་མ་གྲོས་བསམ་པ་གཅིག་མཐུན་གྱིས་འགོ་འཛུགས་གནང་བའི་ཆུ་བཞི་སྒང་དྲུག་བསྟན་སྲུང་དང་བླངས་དམག་གི་སྒྲིག་འཛུགས་ཀྱི་དངོས་བྱུང་ལོ་རྒྱུས་གློག་བརྙན་གྱི་ལེའུ་དང་པོ་བརྙན་ཕབ་ཡོངས་སུ་གྲུབ་སྟེ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་ལྔ་པ་གི་ནང་དངོས་སུ་འགྲེམས་སྤེལ་གནང་རྒྱུ་ཡིན་འདུག། གཞན་ཕན་ཁྱིམ་གསར་ལགས་ཀྱིས། འཁྲབ་ཁྲིད་དང་བཟོ་སྐྲུན་གནང་བའི་ཆུ་བཞི་སྒང་དྲུག་བསྟན་སྲུང་དང་བླངས་དམག་གི་སྒྲིག་འཛུགས་སྐོར་གྱི་རྒྱལ་སྤྱིའི་རང་བཞིན་གྱི་དངོས་བྱུང་གློག་བརྙན་དེ་བཞིན་ལེའུ་བཞི་ལ་དབྱེ་ཡོད་པ་དེ་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོར་དམག་གི་སྒྲིག་འཛུགས་དེ་ཉིད་ཐོག་མར་དབུ་བརྙེས་པ་ནས་བཟུང་གོང་ས་མཆོག་བཙན་བྱོལ་དུ་ཕེབས་ཏེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་བར་གྱི་ལོ་རྒྱུས་གསལ་ཡོད་པ་དང་ཉེ་ལམ་འཁྲབ་ཁྲིད་ཟིན་པའི་ལེའུ་དང་པོ་གི་རིང་ཚད་ལ་ཆུ་ཚོད་གཉིས་ལྷག་ཙམ་ཡོད་པ་མ་ཟད་གློག་བརྙན་འཁྲབ་ཕྲེང་གི་མི་སྣ་གཙོ་བོ་རྣམས་ནི་བོད་མི་ཡིན་འདུག། ཆུ་བཞི་སྒང་དྲུག་གི་དབུས་སྤྱི་ཁྱབ་བཀོད་འདོམས་པ་དང་དམག་སྤྱི་ཨ་འབྲུག་ཚང་མགོན་པོ་བཀྲ་ཤིས་ནི་བོད་བསྟན་སྲིད་མི་རིགས་དང་བཅས་པའི་རང་དབང་སླར་གསོ་གི་ཆེད་དུ་རྒྱ་ནག་དམར་པོའི་གཞུང་ལ་དྲག་པོའི་ཕར་རྒོལ་བྱེད་མཁན་གཙོ་བོ་གི་གྲས་ཡིན་པ་གློག་བརྙན་ནང་ཁོང་འཁྲབ་སྟོན་གནང་མཁན་ནི་ཨ་མེ་རི་ཀའི་ཁ་ལི་ཧྥོར་ཉཱ་མངའ་སྡེ་གི་ནང་གནས་བཞུགས་བསྟན་འཛིན་དོན་གྲུབ་ཡིན་འདུག་ཅིང་ཁོང་ནི་རྒྱ་གར་ནང་འཚར་ལོངས་བྱུང་སྟེ་ཕྱིས་སུ་ཨ་མེ་རི་ཀ་ལ་གནས་སྤོར་བྱས་ནས་འདས་པའི་ལོ་ལྔ་གི་རིང་གློག་བརྙན་འཁྲབ་སྟོན་བྱེད་སྟངས་ཀྱི་སློབ་ཁྲིད་ལ་ཞུགས་ཏེ་ད་ལྟའི་ཆར་མུ་མཐུད་སློབ་གཉེར་བྱེད་མུས་ཡིན་འདུག། ཆུ་བཞི་སྒང་དྲུག་བསྟན་སྲུང་དང་བླངས་དམག་གིས་རྒྱ་དམར་གྱི་བཙན་འཛུལ་ལ་འགོག་རྒོལ་དམག་འཐབ་བྱས་པའི་ལོ་རྒྱུས་ཀྱི་ནང། བོད་ཀྱི་བུད་མེད་ཁག་གཅིག་གིས་སྒྲིག་འཛུགས་དེ་ལ་གཞོགས་འདེགས་བྱས་པའི་སྐོར་གྱི་ལོ་རྒྱུས་ནང་གསལ་ཡོད་པ་བཞིན། རྒྱ་གར་ཤར་ཕྱོགས་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་སུ་འཚར་ལོངས་བྱུང་བའི་པད་མ་མཚམས་གཅོད་ལགས་ཀྱིས་ཆུ་སྒང་དམག་གིས་རྒྱ་དམར་ལ་ཕར་རྒོལ་བྱེད་པའི་སྐབས། ཨ་མོ་ཞེས་པའི་བུད་མེད་དེས་དམག་འཁྲུག་གི་སྐབས། བློ་སྟོབས་ཆེན་པོས་ཕྲུ་གུ་དང་བུད་མེད་སྲུང་སྐྱོབ་ཇི་ལྟར་བྱེད་པའི་སྐོར་འཁྲབ་སྟོན་གནང་འདུག་གཞན་ཡང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་ཟླ་བ་དྲུག་པའི་ཚེས་བཅུ་དྲུག་གི་ཉིན་ལྷོ་ཁ་ལྕགས་རྩ་གྲི་གུ་ཐང་དུ་ཨ་འབྲུག་ཚང་མགོན་པོ་བཀྲ་ཤིས་མཆོག་གི་སྣེ་ཁྲིད་ཀྱི་འོག་ལ་ཆོལ་ཁ་གསུམ་གྱི་ས་ཁུལ་ནས་ཡོང་བའི་བོད་མི་རྣམས་མཉམ་འཛོམས་ཀྱིས་ཆུ་སྒང་བསྟན་སྲུང་དང་བླངས་དམག་གི་སྒྲིག་འཛུགས་བཙུགས་ཏེ་ད་ཆ་མི་ལོ་ཧྲིལ་པོ་དྲུག་ཅུ་རེ་ལྔ་འཁོར་གྱི་ཡོད། དེ་རིང་གི་དེང་དུས་བོད་ཟེར་གོ་ནོ་གི་ལེ་ཚན་གྱི་ནང་དུ་སྲིད་འཛིན་སྦ་ཏན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་རྣམ་གཉིས་ཐུག་འཕྲད་བྱེད་སྐབས་དང་བསྟུན་ནས་བོད་མི་ཚོས་སྐད་འབོད་ལ་སོགས་ལས་འགུལ་སྤེལ་གྱིན་པ་དང་འབྲེལ་ནས་འདིའི་སྐོར། རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་སུ། འོད་ཟེར་གྱིས་བཅར་འདྲི་བྱས་པ་ཞིག་ལ་གསན་རོགས་ཞུ། གོང་དུ་ངོ་སྤྲོད་བྱས་པ་བཞིན། ཐེངས་འདིའི་དེང་དུས་བོད་ཀྱི་ལེ་ཚན་གྱི་ནང། ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོ་གི་དཔལ་འབྱོར་མཉམ་འབྲེལ་གྱི་ཆེས་མཐོ་གི་ཚོགས་འདུ་གི་སྟེང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ཕེབས་ཡོད་པའི་སྐབས་འདི་དང་བསྟུན་ནས་ད་ལྟ་ངས་བོད་མི་ཚོས་ས་ཕྱོགས་གང་ས་ནས་བོད་ནང་གི་གནས་སྟངས་གསལ་རྟོགས་ཟེར་ན་ར་ཆོག་གི་བོད་རྒྱ་འབྲེལ་མོལ་ཡོང་རྒྱུ་གི་ཆེད་དུ་ཟེར་ན་ར་ཆོག་གི་ངོ་རྒོལ་སོགས་སྐད་འབོད་ཀྱི་རྣམ་པ་ཤུགས་ཆེན་པོ་བྱེད་གོ་ག་ཟེ་འདི་ལ་དགོས་པ་རྒྱུ་མཚན་ཧ་ཅང་གི་ཆེན་པོ་ཡོད་ནི་རེད་ཟེ་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གོ་གི་དེས་ན་དེང་དུས་བོད་གི་ལས་གཞི་འདིའི་ཐོག་སྙན་ངག་པ་ཟེར་ན་ར་ཆོག་གི་རྩོམ་པ་པོ་ཟེར་ན་ར་ཆོག་གི་རྒྱ་ནག་གི་སྐོར་གི་ཉམས་ཞིབ་པ་ལྷ་སྡེ་གནམ་ལོ་ཡག་དགོངས་ཚུལ་ཅི་ཟིག་ཡོད་མེད་གི་སྐོར་གླེང་མོལ་བྱེད་རྒྱུ་ཡིན། རེད་ད་ད་རེས་བོད་མི་ཚོ་གིས་ཡིན་ན་རྒྱ་ནག་གི་གཙོ་འཛིན་ཨ་མེ་རི་ཀ་ལ་ཡོང་རྒྱུ་གི་གོ་སྐབས་འདི་བཟུང་ངས་ད་ལྟ་ངོ་རྒོལ་སྐད་འབོད་ཤུགས་ཆེན་པོ་བྱེད་གོ་ག་འདི་ལ་དགོས་པ་རྒྱུ་མཚན་ཆི་ཟིག་ཡོད་གི་གནད་འགག་ཆི་ཟིག་ཡོད་གི་དེའི་སྐོར་ཅིག་གསུངས་དང། ཞི་ཅིན་ཕིང་ལྟ་བུ་ལ་མཚོན་རྒྱུ་ན་གཅིག་གཅིག་ཕྱི་རྒྱལ་ཡུལ་གྲུ་ཁག་དུ་མང་མང་འགྱོ་གི་མེད་གི་ལྷག་པར་དུ་ཨ་མེ་རི་ཀ་མ་ཡོང་བ་ལོ་མང་ང་ཟིག་འགོར་སོང་ཟིག་ག་ཟིག་ད་འདི་ཧ་ཅང་གི་གནད་འགག་ཆེན་པོ་ཟིག་རེད་ཟེ་མང་ང་ཟིག་གི་ད་རེས་སྐད་རྒྱག་རྒྱུ་འདི་གནད་འགག་ཆེན་པོ་ཟིག་རེད་ཟེ་བཤད་གོ་གི་ཁྱེད་འདི་ལ་ག་བསམ་ཚུལ་ཆི་ཟིག་ཡོད་གི།
ད་འདི་ཞི་ཅིན་ཕིང་ཨ་རི་ལ་ཡོང་ཡ་དེ་ད་གཙོ་བོ་དུ་རྒྱ་ནག་གི་དཔལ་འབྱོར་འུར་ལ་བཀལ་ཏེ་ད་ཕ་གི་ཕམ་ཁ་ཆེན་པོ་ཅིག་བྱུང་གི་ཡོད་པ་དང་ཨ་ནི་ཡིན་གྱི་ན་ད་འདི་དུས་སྐབས་ཅིག་རེད་གྱི་ན་ད་དེའི་ནང་ནས་ལྷག་པར་དུ་ཡིན་གྱི་ན་ད་ཨི་ཆོ་གློག་ཀླད་དང་ཨ་ནི་བཀལ་ཡ་ད་དམག་དོན་དང་ཨ་ནི་ཁ་པར་དང་ཧ་ལ་ཁོ་ནུ་གི་བའེ་ཧྥེ་དེ་ཅིག་བྱེད་གི་འདུག་བ་དེ་དེ་རྒྱ་རིགས་ཀྱི་ཞིན་ཕན་ཟེར་གོ་ནུ་ད་འདི་ཨི་བཀལ་རིམ་པ་མང་པོ་ཅིག་ཡོད་བ་རེད་ད་རིམ་པ

ཕར་ཕྱོགས་ནས་འོ་ད་དེ་གས་བཙོང་མི་ཆོག་ཅིག་དེ་བརྒྱ་ཐམ་པ་དགོ་བ་ཞིག་འདི་ལས་སྐད་རྒྱག་མཁན་གཅིག་མེད་ན། དེ་ཕར་ཕྱོགས་ཕྱོགས་གང་བསམ་དགོས་རེད་ན། ཁྱེད་ལྔ་བཅིང་ཟིན་དགོས་ནས་ཁྱོད་ལྔ་བསྐྱལ་ཅིག་ཡང་ན་ངས་ཁྱོད་གཅིག་བསྐྱལ་ཅིག། ནི་ཧིན་རྒྱ་གི་གན་གི་ན་ད་མཐོང་ཆུང་གི་ལམ་ཁ་འཇིག་གི་རེད། ད་ལྟའི་རྒྱུ་མཚན་གན་གི་ན་འདི་འུ་ཆོས་ངོ་རྒོལ་རྒྱག་དགོས་བ་ད་ཧ་ཅང་གལ་ཆེན་པོ་རེད་གན་གི་ན་འདི་ཕྱོགས་གཅིག་རེད།
ཡང་སྔོན་མ་འདི་མོ་གི་བཤད་ཚུལ་ཟིག་ར་ཡོག་གི་ཟིག་ད་ཅིག།

ཨེ་ཕེ་ཁི་ཞེས་པ་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོ་གི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་འདིའི་སྐབས་སུ་འཛམ་གླིང་གི་སྟེང་ང་དཔལ་འབྱོར་ཆེ་ཤོས་སུ་གྲུབ་པའི་རྒྱལ་ཁབ་འདི་གཉིས་ཀྱི་དབུ་ཁྲིད་ཐུག་འཕྲད་འདི་བཞིན་གོ་སྐབས་ཟིག་གཟིགས་སྐད་དེ་སྔའི་ཨ་མེ་རི་ཀའི་ནང་གནས་འཁོད་བོད་མི། དེ་བཞིན་ས་གནས་སོ་སོ་གི་བོད་ཀྱི་གཞོན་ནུ་ཚོགས་པ་གི་གོ་སྒྲིག་གི་འོག་ཏུ་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་བཅའ་སྡོད་སློབ་གྲྭ་གི་གནད་དོན་འདྲ་མིན་གྱི་གདུག་རྩུབ་སྲིད་ཇུས་ཁག་ལ་ངོ་རྒོལ་དང། ལྷག་པར་དུ་བོད་རྒྱ་གྲོས་མོལ་ཡོང་རྒྱུ་གི་ཆེད་དུ་རྒྱལ་སྤྱིའི་དབུ་ཁྲིད་ཚོ་ལ་གནོན་ཤུགས་སྤྲོད་ཐབས་ཀྱི་ལས་འགུལ་འདྲ་མིན་སྤེལ་གྱི་ཡོད། གསན་མཁན་རྣམ་པ་ཚོས་དུས་ཚོད་ཀྱི་དབང་གིས་དེ་རིང་ཞུ་མཚམས་འདི་ནས་འཇོག་དགོས་དང་ད་ལེ་ཚན་འདི་ལ་གསན་པར་བོད་རྒྱལ་གིས་བཀའ་དྲིན་ཆེ་ཞུ་གི་ཡོད། ཨ་མེ་རི་ཀའི་སྲིད་འཛིན་དང་རྒྱ་ནག་གི་གཙོ་འཛིན་རྣམ་གཉིས་ཐུག་འཕྲད་ཀྱི་སྐབས་དང་བསྟུན་ནས་བོད་མི་ཚོས་རྒྱ་ནག་གིས་བོད་ཐོག་འཛིན་པའི་སྲིད་ཇུས་ལ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེན་པོ་སྤེལ་ཡོད།

བོད་ཀྱི་ཆབ་སྲིད་བཙོན་ཟུར་བ་གྲགས་ཅན་དང་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དེ་བཞིན་གློག་བརྙན་བཟོ་སྐྲུན་པ་མགོ་ལོག་འཇིགས་མེད་ལགས་ལ་ཨ་མེ་རི་ཀའི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཚོགས་པ་གིས་བློ་སྟོབས་ཀྱི་གཟེངས་རྟགས་ཀྱི་བྱ་དགའ་ཕུལ་ཡོད་ཀི་ཆུ་བཞི་སྒང་དྲུག་བསྟན་སྲུང་དྭངས་བླངས་དམག་གི་སྒྲིག་འཛུགས་ཀྱི་སྐོར་གྱི་རྒྱལ་སྤྱིའི་རང་བཞིན་གྱི་དངོས་བྱུང་གློག་བརྙན་ཟིག་འཁྲབ་སྐྲུན་ཟིན་ཏེ་འགྲེམས་སྤེལ་གནང་རྒྱུ་གཏན་འཁེལ་བྱུང་ཡོད་ཀི། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་སྲིང་ཞུས་ཟིན་པ་བཞིན་རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང་དགུ་ནས་དགུ་ར་ཕྱེད་ཀ་ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་བའི་བར་རྒྱང་སྲིང་བྱེད་ཀྱི་ཡོད་པས